སྤྱི་སྒྲ་དང་སྤྱི་བློ་འཇུག་པས་འདི་ཐབ་བཟོ་ཉེན་རེད་ཞེས་པའི་སྒྲ་འཇུག་པའི་རྒྱུ་དང། འདི་ཐབ་བཟོ་ཉེན་རེད་སྙམ་པའི་རྟོག་པ་འདི་སྐྱེ་བའི་རྒྱུ་ལ་འོ་ལས་དོན་གཞན་འབྱེད་བཞག་ནས་ཁུ། ཟེར་བ། བཞག་ཡར་ཁུ་ཟེར་ཡར། སྤྱི་བློའི་སྒྲ་རྟོག་གི་རྒྱུར་མི་འཐད། འོ་སྐྱེས་བུ་ལ་ཡོད་པའི་སྤྱི་གཞན་ཁོ། ཅེས་ཐབ་བཟོ་ཉེན་གྱི་སྤྱི་སྐྱེས་བུ་ཁོ་ལ་ཡོད་མཁན་གྱི་སྤྱི་དོན་གཞན་ཁོ། འོ་ཅེས་འདི་ཐབ་བཟོ་ཉེན་རེད་སེམས་པའི་སྒྲ་བློ་འཇུག་པའི། བཟོ་ཉེན་དང། བཟོ་ཉེན་རེད་ཅེས་པའི་སྒྲ་དེ་དང་འདི་བཟོ་ཉེན་རེད་སྙམ་པའི་རྟོག་པ་དེ་སྐྱེ་བའི་འོ་རྒྱུར་མི་འཐད་པ་ས་བཅད་གཉིས་ཀྱི་དང་པོ་ནི། སྐྱེས་བུ་དུ་མས་ཐབ་འཛུགས་པ་སོགས་བྱེད་པའི་ལས་དེ་ཉིད་དེའི་རྒྱུ་ཡིན་ནོ་ཞེ་ན། ཟེར་བ་དེ་ཟེར་སོང། མི་མང་པོ་ཅིག་གིས་ཐབ་ཅིག་དེ་ནས་ཐབ་བཟོ་གི་ཡོད་ན། བཟོ་བར་བྱས་ན་ད་ཁོ་ལ་ག་རེ་ཟེར་སོང། སྐྱེས་བུ་དུ་མས་ག་རེ་བྱེད་ཀྱི་འདུག་ཟེར་ན་ཐབ་འཛུགས་པ་སོགས་བྱེད་པའི་ལས་ཅིག་ཡོད་ར། ཡིན་ཡོང་གི་ར་བ། སྐྱེས་བུ་མང་པོ་ཅིག་གིས་ཐབ་བཟོ་ནི་བཟོ་བའི་ལས་ཀ་བྱེད་ཀྱི་ར། དེ་འདྲ་བ་དེ་ལས་དོན་གཞན་ཅིག་བྱ་ར། འདྲ་བ་སྐྱེས་བུ་དེ་དག་ལས་དོན་གཞན་པའི་ལས་ཅིག་ཡིན་ཞག། དེ་འདྲའི་ལས་དེ་ཉིད་ཀྱིས་དེ་ནི་ག་རེ་བྱས་པར་ཟེར་ན། འོ། དེ་ལ་སྐྱེས་བུ་དེ་དག་ལ་ཐབ་འཛུགས་པ་ཞེས་པའི་ཐབ་བཟོ་མཁན་རེད་ཅེས་པའི་སྒྲ་དེ་དང། འོ། ཐབ་བཟོ་ཉེན་རེད་ཞག་སྙམ་པའི་རྟོག་པ་དེ་ཉིད་ཀྱིས་སྐྱེ་བའི་རྒྱུ་དེ་རེད་རྒྱུ་ཡིན་ནོ་ཞེ་ན། སྐྱེས་བུ་སོ་སོ་ལ་ཡོད་པའི་ད་དེ་ལས་དེ་ལ་ཟེར། ཁོ་རང་ཚོ་ལས་ཀ་དེ་སོ་སོ་སོ་སོ་སོ་སོར་གྱི་ལས་ཀ་རེ་རེ་བྱེད་ཀྱི་ཡོད་ས་སོ་སོའི་སྟེང་དུ་ལས་རེ་རེ་ཐབ་འཛུགས་པའི་ལས་རེ་རེ་སོ་སོའི་སྟེང་དུ་ཨ་ཡོད། ཡོང་གི་རོ་འོ་ད། འོ་སོ་སོ་ལ་ཡོད་པའི་ལས་དེ་དག་ཆོས་ཅན། འོ་ག་རེ་ཟེར་ན་གཅིག་གི་སྒྲ་རྟོག་འཇུག་པའི་རྒྱུ་མ་ཡིན་པ་དང་གཅིག་གི་སྒྲ་རྟོག་རྒྱུའི་བཟོ་དགོ་བར། གཅིག་གི་སྒྲ་ཁོ་གང་ལ་ཟེར་ན་ཐབ་བཟོ་བ་པོ་རེད་ཐབ་བཟོ་ཉེན་རེད་ཅེས་པའི་སྒྲ་གཅིག་འཇུག་དགོས་རེད། འདི་ཐབ་བཟོ་ཉེན་འདི་བཟོ་ཐབ་བཟོ་ཉེན་རེད་སྙམ་པའི་རྟོག་པ་ཅིག་སྐྱེ་དགོས་རེད། གཞན་དག་སྒྲ་གཅིག་དང་རྟོག་པ་ཅིག་སྐྱེས་པ་ཡིན་ད་འོ་དེ་གཉིས་ཀྱིས་ཟེར་ནས་འོ་རྒྱུ་ལ་བྱ་ག་རེད་མི་འཐད་པ་ཐལ། ཅེས་ནས་སྒྲ་རྟོག་འཇུག་རྒྱུར་མི་འཐད་པ་ཐལ་འོ་ཁོ་ཚོ་ཁང་བལ་དེ་ཁ་གང་ཡིན་པ་ཞིག་འབྲེལ་མེད་དོན་གཞན་རེད་ཁོ་རང་ཚོའི་སྟེང་དུ་ཡོད་མཁན་གྱི་ཐབ་བཟོ་བའི་ལས་རེད། ཁོ་རང་དང་ཁོ་རང་ཚོ་གཅིག་པུ་རེ་རེ་དང་འབྲེལ་བ་ཡོད་རེད་མ་གཏོགས་ནང་ཕན་ཚུན་ལ་འབྲེལ་བ་ཡོད་མ་རེད་བ་རྫས་ཐ་དད་ཡིན་པའི་ཕྱིར། རྫས་ཐ་དད་ཡིན་ཚ་ནི་ག་དུས་ཡིན། འོ། གཅིག་གི་སྒྲ་རྟོག་འཇུག་པའི་རྒྱུ་ལ་འགྲོ་གི་མ་རེད། ལས་དུ་མ་ཡང། ལས་དུ་མ་ད་ཁོ་ཁས་ལེན་གསར་བ་རེད། ལས་དེ་ཚོ་ད་སོ་སོ་སོ་སོ་སོ་སོའི་སྟེང་དུ་མི་སོ་སོ་སོ་སོའི་སྟེང་དུ་ཡོད་པའི་ལས་དུ་མ་རེད་ཡིན་ན་ཡང་དེ་དག་ལ་ལས་ཉིད་ཅེས་པའི་ཡང་སྤྱི་ཆ་མེད་ཅིག་ཁས་ལེན་དེ་རེད་ཡོད་རེད་བ་མི་ཁོ་ག་རེ་ཟེར་ན་བ་ལང་ཉིད་ཅེས་པ་དང་བུམ་པ་ཉིད་ཅེས་པ་བ་ལང་གི་སྤྱི་བྱེ་བྲག་གི།

བ་ལང་ཉིད་ཨ་ཡོད་ཚོལ། བ་ལས་ད་དུས་རེ་སྐད་ཅིག་བཤད་དེ་ཁྱོད་རེ་བས་དེ་སྐད་ཅིག་དེ་རེ་བས། རེ་བས་བ་ལང་ཁོ་ན་མེད་བྱེད་རེ་བ་ཡོད་བ་ལང་ཁོ་ན་མེད་བ་ད་བ་ད་ཡང་ཡོད་བས་བྱེད་དེ་རེ་བས་འོང་ད་མི་བཞག། ཁོ་ན་ད་ག་ཡིས་བཞག། ལས་དུ་མ་འདི་ཡི་རིགས་ཆོས་ཅན་ནི། སྐྱེས་བུ་དུ་མ་ལ། གཅིག་གི་སྒྲ་བློ་འཇུག་པའི་རྒྱུར་མི་འཐད་པ་ཐལ། དེའི་སྤྱི་གཞན་ཁོ་ཕྱེ་ཞིང་རིགས་དེ་ཆོས་བྱེད་སའི་རིགས་དེ་ཆོས་སྤྱི་གཞན་ཁོ་བཙུགས་ཡོང་དགོས། མི་འཐད་པར་ཐལ། ལས་ལ་དངོས་སུ་འཕྲོད་འདུ་འབྲེལ་ཞིང། འོ་སྐྱེས་བུ་ལ་དངོས་སུ་འཕྲོད་འདུ་འབྲེལ་བ་མེད་པའི་ཕྱིར་རོ། དེ་ལྟ་ན། ཁོ་ཡི་སྟེང་དུ་ལས་དེ་ཡི་སྟེང་དུ་ཡོད་མཁན་གྱི་སྤྱི་གཞན་གོ། ལས་དང། ལས་ཀྱི་སྤྱི་གཞན་གཉིས་པོ་དེ། ནང་ཕན་ཚུན་འཕྲོད། ཁོ་ཡི་སྟེང་དུ་འདུག་ཡང་འདུག་གོ་འཕྲོད་འདུ་འབྲེལ་གྱི་འདུག། ཨོ། དེ་འདྲའི་ལས་ཀྱི་སྟེང་དུ་ཡོད་མཁན་གྱི་སྤྱི་གཞན་གོ་སྐྱེས་བུ་དུ་མ་དེ་དང་འཕྲོད་པ་དང་འདུ་བ་དེ་འབྲེལ་གྱི་མི་འདུག་མི་འབྲེལ་བ་ཡིན་ཙང་ཨ་ནི། ཨོ། ལས་ཀྱི་སྟེང་དུ་ཡོད་མཁན་གྱི་སྤྱི་གཞན་དེ་ཉིད་ཀྱིས་སྐྱེས་བུ་དུ་མ་ལ། གཅིག་སྒྲ་དང། གཅིག་བློ་འཇུག་པའི་རྒྱུར་འགྲོ་གི་མ་རེད་ཟེར་བ་ལྟར་དུ་བཏང་ཡོད་པ་རེད། ལས་ལ་དངོས་སུ་འཕྲོད་འདུ་འབྲེལ་རེད། སྐྱེས་བུ་ལ་དངོས་སུ་འཕྲོད་འདུ་མ་འབྲེལ་པའི་ཕྱིར་དང། ཨ་ནི། ཨོ། འཚེད་པ་ཉིད་ཅེས་པའི་མཉན་པ་ཟེར་ན་མཉན་པ་ཟེར་སྒྲ་རེད། ཟེར་བ་མཉན་བྱ་ཟེར།